ཨ་ཐུང་བཅས་ནང་ནས་ཡར་ཡ་ར་ལ་ཝ་བཞི་ཕར་འཐོར་འགྲོ་དུས། བཾ་གི་བ་གི་སྲོག་དེ་ལུས་བསྡད་པ་རེད་ཟེར་གི་རེད། ཡི་གེ་གསལ་བྱེད་ལ་དབྱངས་སྲོག་ཅིག་དགོས་རེད། སྲོག་དེ་ཨ་རེད། བ་ཟེར་དུས་དེའི་སྲོག་ཨ་ཞུགས་པ་རེད། བྱས་ཙང་ཨ་དེ་ཨ་རིང་པོ་མེད་པ་ཨ་ཐུང་ཡིན་ཙང། ལན་ཚ་ཨ་ཐུང་གི་བཟོ་ལྟ་དེ་གཅིག་ལས་ཡོད་མ་རེད། གཅིག་པུ་དེ། ཨ་ཐུང་ཤད་དེ་རྩེ་དེ་ཡར་བསྟན་ནས་མཚེ་མ་མ་ཚེ་གི་ཡོག་འགྲོ་བྱས་རྩེ་དེ་ཕར་བཤིག།

བཅས་དང་དེ་ལས་སྙིང་གའི་བཾ་ཡིག་གི་ཟླ་ཕྱེད་ཐིག་ལེ་དང་བཅས་པ་ངོ་བོ་དབྱེར་མེད་དུ་གྱུར་པ་དེ་ཡོངས་སུ་གྱུར་པ་ལས་ཨ་ནི་གཙོ་མོ། གཙོ་མོ་རྡོ་རྗེ་རྣལ་འབྱོར་མ་རྒྱན་ཆ་ལུགས་ཡོངས་སུ་རྫོགས་པར་བྱས། ཡང་བདག་དེ་ལས་གཅིག་ལ་གྱུར་སོང་བསམ་པར་བྱས། ཆུང་ཆུང་ཞིག་བྱས་གཙོ་འཁོར་ལྔ་རེ་སོང་བ། ད་དཔྱིད་དང་བཤད་སོང་བ། དཔྱིད་ཀའི་དུས་ལ་དཔྱིད་ཟེར་དགོས་ཡ་དེ་དཔྱིད་ཀ། དྲོད་ཚུར་སླེབས་ཡོང་དུས། ཤིང་རྩི་ཁ་འབུས་ཡོང་གི་རེད། ཤིང་རྩི་ཁ་ཡར་འབུས་ཡོང་དུས། སྐྱ་ནག་རྒྱལ་པོ་ད་ཡོད་མ་རེད་དེ། ད་དབྱར་ཁ་ཡོང་འགྲོ་ཡོད་རེད་བསམ། མི་དང་དུད་འགྲོ་དང་བཅས་པ་ལ་སྐྱིད་སྣང་ཤར་གི་ཡོད་རེད་ད་སྐྱིད་པོ་ཡོང་རན་སོང་བསམ་གི་ཡོད་རེད། བྱས་ཙང་ཁོ་ལ། དེ་དང་འདྲ་ཡིན་ཙང་དཔྱིད་ཅེས་མིང་བཏགས་པ་རེད། ཡོང་ཡ། ད་ཡང་ལི་མ་འདི་ག། ཤིང་ཏོག་ཁམ་བུ་དེ་དཔྱིད་ཀ་ཡིན་མིན་མི་ཤེས་ལོ་འཁོར་མ་ལ་ཁམ་བུ་དེ་སྨིན་འགྲོ་ཁར་གཅིག་རེད་ནམ། ཀྱང་ཞིམ་པོ་མི་འདུག་ང་ཚོ་མི་ལས་ས་སྐྱེལ་སླད་དུ་ཡོད་རེད་ད། དཔྱིད་ཐིག་ཟུང་འཇུག་གི་ངོ་བོ། རྗེ་བཙུན་རྡོ་རྗེ་རྣལ་འབྱོར་མའོ།

ཡུལ་ཉི་ཤུ་རྩ་བཞི་ནས་དབང་ཕྱུག་གི་སྤྲུལ་པ་ཉི་ཤུ་རྩ་བཞི་ཡབ་ཡུམ་ཆ་རེ་ཕར་བཏང། ཁོ་རང་ཚོ་དེ་ན་ཡུལ་བདག་ཏུ་བཟུང། དཔེར་ན་ཡུལ་པུ་ལི་ར་མ་ལ་ཡ་ཟེར་ཡ་དེ་ཡུལ་ལུང་པ་ཁོ་རང་གི་མིང་བཏགས་བསྡད་ཡོད་པ་དེ་འདྲ། དེ་ན་ཁཎྜ་ཀ་པཱ་ལ་དང་རབ་གཏུམ་མ། ཁཎྜ་ཀ་པཱ་ལ་ཟེར་ཁཎྜ་ཟེར་དུས་དུམ་སྐྱེས་མ་ལ་དུམ་བུ་ཟེར་རེད་དུམ་བུ་ཟེར་རེད། ཀ་པཱ་ལ་ནི་ཀ་པཱ་ལ་རེད་རྒྱ་གར་སྐད་བོད་སྐད་དཀར་བཅས་ནས་བཤད་ན་ཐོད་པ་དང་དུམ་བུ་གཉིས་བསྡོམས་དུས་ཐོད་པའི་དུམ་བུ་སྐྱེ་བ་རེད། ཁཎྜ་ཀ་པཱ་ལ་བྱས། དུམ་སྐྱེས་མ་དང་འདིར། རབ་གཏུམ་མ། རབ་གཏུམ་མ་དང་ཁཎྜ་ཀ་པཱ་ལ་གཉིས་པོ་དེ། དབང་ཕྱུག་གི་སྤྲུལ་པའི་དཔའ་བོ་དཔའ་མོ་གཉིས་ཀྱི་མིང་རེད། ཡུལ་ཉི་ཤུ་རྩ་བཞི་ན་ཁོ་རང་གི་སྤྲུལ་པའི་རྫོང་འདྲ་པོ་ཞིག་བཞག་ཡོད་རེད་ཁོ་རང་ས་ཆ་རྫོང་ཞེས། ཡུལ་ཉི་ཤུ་རྩ་བཞི་ནང་ལ་ཁོ་རང་གི་སྤྲུལ་པ་རྫོང་འདྲ་པོ་རེ་བཞག་རྫོང་ཟིན་མཁན་རེ་བཞག་དེ་ལ་གཡོག་ཡོད་ཀྱི་རེད་གཡོག་དང་མི་སེར་ཡོད་ཀྱི་རེད་བ། ཨ་ལུང་པ་དེ་ནང་ལ་བསྡད། ཨ་ནི་བའི་སེམས་ཅན་ཐམས་ཅད་ཁོ་རང་ཚོས་བསྐྱེད་པ་གཅིག་གི་གང་གཱ་ལོག་གི་བའི་ནག་ཕྱོགས་ལ་བསྒྱུར་ནས་དེ་ནི་བའི་ཆགས་སྡང་རྨོངས་གསུམ་གྱི་དབང་དུ་བཏང་སྲོག་གཅོད་འོ་ལེན་དོན་དེ་ནི་བའི་བུད་མེད་ལ་རོལ་པ་དང་ཆང་འཐུང་བ་དང་སྲོག་གཅོད་ཀྱི་གང་གཱའི་ལས་ཀ་དེ་རེད་ད། དེ་འདྲ་ཡིན་ཙང་སེམས་ཅན་རྣམས་མི་སྣ་ཚོགས་བྱས་བསད་པའི་ཁྲག་གིས་མཆོད། དེ་ནི་དབང་ཕྱུག་ཁོ་རང་ཚོའི་དཔོན་པོ་ཡིན་ཙང་དབང་ཕྱུག་གདན་འདྲེན་ཞུས་ནས། ང་ལ་ཕེབས་རོགས་ཁོ་ལ་ཕེབས་རོགས་ཟེར་ཞལ་ལག་ཕུལ་གི་ཡོད་རེད་ད་ཡང་ཉིད། ད་དབང་ཕྱུག་བྲེལ་བ་ཚ་དྲགས་ཕེབས་ལོང་ཡོད་མ་རེད། རི་རབ་ཀྱི་རྩེ་མོ་ལ་བསྡད་དུས་བཞི་ལ་སྙོམས་པས་ཡུམ་ལ་སྙོམས་པར་ཞུགས། དབང་ཕྱུག་གི་ཡུམ་བཞི་ཡོད། དེ་འདྲ་ཡིན་ཙང་དེ་འདྲའི་གི་མགོ་ཁོག་དེ་ནི་ཡོད་མ་རེད། ཡིན་ནའི་སེམས་ཅན་རྣམས་ཀྱི་ཆགས་སྡང་རྨོངས་གསུམ་སྤེལ་བ་དེ་ལ་སྲོག་གཅོད་པ་དང་དེ་འདྲ་ལ་སོགས་པའི་མི་དགེ་བའི་ལས་ཁོ་རང་ལ་སྦྱར་ནས་བསྡད་ཡོད་རེད། ཁོ་རང་གི་གཡོག་པོ་རྣམས་ཡུལ་ཉི་ཤུ་རྩ་བཞི་ན་ཡོད་པ་དེ་ཚོ་གིས་སྲོག་གཅོད་ལ་སོགས་པའི་ལས་མ་ཡིན་པ་ཤ་སྟག་ལ་སྦྱར་ནས་འཛམ་བུ་གླིང་འདི་བས་ཧ་ཤིན་ཏུ་ནས་མ་རུང་བ་བྱས་ཏེ་ཡོད་རེད། དུས་ལ་བབ་ཡོང་དུས་སངས་རྒྱས་བྱང་སེམས་ཚང་མ་བློ་དགའི་དགོངས་པ་གཅིག་གིས་སྤྲུལ་ནས།

ཐུགས་གསུང་སྐུ་ཡི་འཁོར་ལོ་གསུམ་གྱི་ལྷ་ཉི་ཤུ་རྩ་བཞི་སྟེ་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི་འོ་དེ་འདི་ཡོད་སོ་སོའི་ལམ་གང་ལ་བཏུལ་རེ་དང། བཏུལ་ལུགས་དེ་ལ་ཡང། དེ་ལས་ཐིམ་པ་དང་དབང་བྱེད་པ་དང། དེ་འདྲ་གི་བཏུལ་སྟངས་མི་འདྲ་བ་བཏགས་ཟེར་བ་རེད་ཐིམ་སྟངས་དེ། ཐིམ་སྟངས་ཀྱང་བཏུལ་སྟངས་གཅིག་ལ་ནི། དེ་རྣམས་ལ་ཕེབས་ཕར་བཏུལ། བཏུལ་ནས་དེ་གི་ཚབ་དེ་ཁོ་རང་ཚོ་ཡར་བཞུགས། ཁཎྜ་ཀ་པཱ་ལའི་མིང་དེ་ཚོ་ཁོ་རང་ལ་བཏགས། རབ་གཏུམ་མ་གི་མིང་དེ་ཁོ་རང་གི་ཡུམ་དེ་ལ་བཏགས། ཁོ་གཉིས་གཉེན་པོ་དེ་བས་སངས་རྒྱས་ཀྱི་ས་ལ་ཡར་བཀོད། བཏུལ་སྟངས་གཅིག་ལ་ལོངས་སྤྱད་པའི་ཚུལ་གྱིས་བཏུལ་དཔའ་བོ་ཉི་ཤུ་པོ་དེས་ཀྱང་ཕར་བཏུལ་བཏུལ་ནས་ཁོ་རང་གི་ཡུམ་དེ་ཚོ་བ་ནི་ཁོ་རང་གི་ཕྱག་རྒྱར་མཛད། ལོངས་སྤྱོད་དེ་ཚོ་ནི་ཚོགས་འཁོར་དུ་མཛད། ལུས་ཀྱི་རྒྱན་ཚོ་ནི་ཁོ་བོའི་སྐུ་ལ་བརྒྱན། རོ་གདན་ཚོ་ནི་ཁོ་རང་གི་འོག་གི་རོ་གདན་ལ་མཛད། འོ་དེ་འདྲའི་བྱས་ནས་ལོངས་སྤྱོད་ཚུལ་ཚོ་ནི་ལོངས་སྤྱོད་པའི་ཚུལ་དུ་བཞེས་ཡོད་རེད། ཐིམ་ཟེར་ཡ་དེ་ནི་གདུལ་བྱ་གི་བའི་ཉོན་མོངས་དུག་གསུམ་ལས་བསྒྲལ་ནས་སོ་ཡའི་རྣམ་པར་ཤེས་པ་ཁོ་རང་ཡབ་ཡུམ་ལ་སོགས་ཐིམ་ནས།

དཔེར་ན་ཛཱ་ལན་དྷ་ར་རྡ་རམ་ས་ལ་གི་ཕ་ནང་འདུག་པ་འོ་དེ་ནང་ལ་སྤྱི་གཙུག་ཛཱ་ལན་དྷ་ར་ཟེར་གི་ཡོད་པ་དེ་ན་སྤྱི་གཙུག་ནང་བཞིན་འདི་ཡ་བྱ་དེ་འདྲ་པོ་གཅིག་གི་རྡོ་མགོ་ནང་བཞིན་གྱི་བྱས་ཡོད་རེད་དེང་སང་འདུག་དེ་ལ་རས་གཡོགས་ཤག་ཡིན་མ་ནོ་རྒྱ་གར་བ་དེ་བྱེད་རྒྱུ་མང་དྲག་ནི། ཁོ་ར་མཇལ་མ་བཅུག་ཡིན་མི་ཤེས་སེ་ཚུག་ཚུག་གྱི་འདུག་རྡོ་དེ་སེར་པོ་ཡིན་མ་ནོ་སེ་ཚུག་ཚུག་གྱི་འདུག་ལག་པ་འཆང་བཅུག་གི་མི་འདུག་དེ་ཟུར་ལ་དངུལ་གི་རྒྱ་བིས་བཙུགས་ཀ་སོ་རྒྱ་བི་པི་ཤ་ད་ག་ཁྲིད་ནས་མཇལ་རྒྱུ་རེད་ལ་ཁོ་ནང་ལུགས།

ཡང་ཁོ་རང་ཚོས་དེ་ལ་མཆོད་པ་ཕུལ་དབང་ཕྱུག་གི་ཚབ་བྱེད་ཀྱི་རེད་དབང་ཕྱུག་གི་བཏུལ་ཚར་ནས་གང་ག་ལོ་བདེ་མཆོག་གི་རྟེན་ལ་གྱུར་ནས་དེང་སང་རྡོ་གི་ལིང་ག་ཉི་ཤུ་རྩ་བཞི་པོ་དེ་རེའི་ནང་ལ་བདེ་མཆོག་ལྷ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་ཡོངས་སུ་རྫོགས་པ་རེ་རེ་ཡེ་ཤེས་ཀྱི་དཀྱིལ་འཁོར་རེད། ཁོ་བ་མ་གཏོགས་པ་ཟུར་ཟུར་འདྲ་པོ་རེ་ཧ་ལམ་འཆར་ནུབ་མེད་པ་དུས་རྟག་ཏུ་བཞུགས་ཡོད་རེད། ཨ་ནི་དེ་གི་མདུན་དེ་པའི་གནས་ཀྱི་བདག་པོ་སྒྲུབ་པ་ཅན་འཁོར་ལོ་སྡོམ་པའི་སྤྲུལ་པ་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི་དེ་ཡང་ཡིན་ཙང་ང་རང་ཚོ་དཔའ་བོ་བདེ་མཆོག་གི་སྒྲུབ་པ་པོ་ཟེར་མཁན་དང་མི་འདྲ་བ་ཡོད་འདུག་ནང་ཆེན་བུ་མོ་གངས

ཡང་ནི་ཡ་ཙི་ཡ་ཙི་ལ་སོགས་ནི་ཕྱག་བྱས་པས་སྲོག་རྩོལ་ཆག་ཆག་གི་པའི་གྲོགས་མཛད། དེ་འདྲ་དེ་འདྲ་པའི་ཧ་རུ་བུ་རུ་ལམ་ལས་ཁྲིད་ཀྱི་རེད། འོ་དེ་འདྲ་ཡིན་ཙང་ད་ཡུལ་འཇའ་ཚ་བདེ་མཆོག་གི་ལྷ་ཡེ་ཤེས་དེ་རེད་ད་དོན་དག་ཡིན་བདེ་མཆོག་དང་ཁོ་གཉིས་ལུས་གཅིག་དགོངས་འདུས་ལྷ་གནས་གཅིག་རེད། ད་ལུས་ལ་བཀོད་དུས་ཁ་ཁ་མ་གཏོགས་ཕྱི་ཡི་ཕི་ཁ་ཡོད་ས་དེ་གཅིག་པ་རེད། ད། ཨོང་སྲུང་མའི་སྔགས་དེ་ལ་བགོ་བཤའ་དང།

ལཱུ་ཡི་པ་ལ་དཔའ་བོ་དཔའ་མོ་ཞལ་ཕྱག་བཞི་ཕྱག་བཞི་སྒོམ་པ་རེད། ལུས་བཞིར་ཡོངས་དགོངས་པ་རེད། དེ་ཡིན་ཙང་ད། ཡི་གེ་རེ་རེ་རེ་རེ་བྱས་ནས་སྐུ་མདོག་ནི་གཅིག་པ་སྒོམ་ཆོག་རེད། སྐུ་མདོག་བསྒྱུར་དགོས་བ་མ་རེད་ཡི་གེ་མདོག་བསྒྱུར་དགོས་བ་མ་རེད། ཡི་གེ་ཨོང་སོ་མ་སྐུ་མདོག་མ་ཁ་དོག་དམར་པོ་ཡོད་ཡོད་གི་ཡོད་གི་ལ། ད། ཡུལ་ཉེར་བཞི། དང་པོ། ཐུགས་ཀྱི་རིགས་ཀྱི་ཡུལ་གནས་བརྒྱད་དེ་རྣ་བ་གཡོན་པ། སྨིན་མཚམས། མིག་གཉིས། ཕྲག་པ་གཉིས་བཅས་པ་དེ་རེད། བརྒྱད་དེ་རེད། དེ་བརྒྱད་པོ་དེ་རྣམས་ལ་ཡོད་པའི་རྩ། ཡོད་པའི་རྩ་ཡོད་པའི་རྩ་ད་ཕྲག་པ་གཉིས་ཏེ་ཁ་གཅིག་ལ་བྱས། དཔེར་ན་ཕྲག་པ་གཉིས་ཀྱི་རྩ། རྩ་ཐུང་ཐུང་ཏོག་ཙེ་རེ་རེ་ཚུར་ཡོང་ནས་ཡི་གེ་ལ་ཐིམ། ཡི་གེ་གཅིག་ལ་ཐིམ། འོ་དེ། དེ་འདྲ་བྱས་ནས། ད་ཕྲག་པ་གཉིས་པོ་དེ་མ་ལ་བ་གི་ཡུལ་མ་ལ་བ་དང་ངོ་བོ་དབྱེར་མེད་ཡིན་པར་བྱེད། སྐྲ་མཚམས་དེ་པུ་ལི་ར་མ་ལ་ཡ་དང་གཅིག་པར་བྱེད། སྤྱི་གཙུག་ཛཱ་ལན་དྷ་ར་དང་ངོ་བོ་གཅིག་པ་ཡིན་པར་བྱེད། རྣ་བ་གཡས་པ་དེ་ཨོ་ཌི་ཡ་ན་ལ་ངོ་བོ་གཅིག་པ་ཡིན་པར་བྱེད། ལྟག་པ་ཨ་བ་ལྟག་པ་ཟེར་བ་དེ་ལྟག་དེ་འདི་རེད། ས། ལྟག་དེ། ལྟག་པ་དེ། འདི། སྤྱི་གཙུག་སྐྲ་མགོ་བོ་ཡོད་ས་གི་རྒྱབ་ཀྱི་ཁྱི་རེད། ལྟག་ཁུང་མགོ་ལ་ཕར་ཁྱི་རྒྱུ་བ་མ་རེད། ད་རྣ་བ་གཡོན་པ་རེད་དེ་ད་ཧ་གོ་གི་རེད་པ་ད་དེ་བྱས་དེ་ཡུལ་ཉི་ཡུལ་ཉི་ཤུ་རྩ་བཞི་བྱས། ཡུལ། ཐུགས་ཀྱི་གནས་བརྒྱད་བྱས། དེ་ན་ཡོད་པའི་རྩ་དེ་བྱས་དེ་ལ་བྱུང་ན་རྩ་མི་ཕྱེད་མ་ཟེར་བ་དེ་སོ་དང་སེན་མོ་འབབ་པ་ཟེར་བ་འདྲ་བོ། རྩ་རེ་རེ་གི་རྗེས་ལུས་དང།

ལྟེ་བ་གཅིག་རྩི་དགོས་རེད། སྣ་རྩེ་གཅིག་རྩི་དགོས་རེད། ཁ་གཅིག་རྩི་དགོས་རེད། ཁ་གི་རྩ་དེ་ཁ་སྟོང་པ་རེད་བསམ་གི་རྩ་གང་ཡོད་མི་བསམ་ལྕེ་ཡི་རྩ་བ་དེ་ལྕེ་ཡི་འོག་གི་སྒོ་རེད། ལྕེ་ཡི་འོག་ཡིན་ན་སྟེང་ཡིན་རེད་ག་ནི་ལྕེ་ཡི་རྩ་བ་གི་རྩ་དེ་རེད། ཁ་བྱས། མགྲིན་པ་བྱས། སྙིང་བྱས་སྙིང་ཟེར་ཡ་དེ་ཡིག་སྦུག་གི་སྙིང་རིལ་རིལ་དེ་མ་རེད་སྙིང་ག་རང་རེད། ཤ་པགས་ཀྱི་ནང་ལོགས་ལ། སྙིང་བྱས། འབྲས་བུ་གཉིས་བྱས་གཅིག་ལ་རྩིས། ཨོ་དེ་བརྒྱད་པོ་དེ་རེད། ད་སྐུ་ཡི་གནས་བརྒྱད་དེ་ལ། མཚན་མ་བྱས། བཤང་ལམ་བྱས།

ཨོ་ད་བརྒྱད་རེད་སོང་ང་ད་བརྒྱད་སོང་ཉི་ཤུ་རྩ་བཞི་པོ་ཡི་རྩ་དེ་ནས་རེ་རེ་རེ་རེ་ཆད་ཨོཾ་ཨོཾ་སརྦ་མ་བྱས་ནས། བཛྲ་ཝརྞ་ནི་ཡེ་བཻ་རོ་ཙ་ནི་ཡེ་ཤག་གི་བར་དེ་ལ་ཡི་གེ་རེ་ལ་རེ་རེ་རེ་ཚུར་ཐིམ། དེ་ན་ཡོངས་སུ་གྱུར་པ་ལས་ཡིན་གྱུར་པའི། ཁཎྜ་ཀ་པ་ལ་དང་དབྱེར་མེད་པའི། རབ་གཏུམ་མ་ཡིན་པ་མ་ཧཱ་ཀང་ཀ་ལ་དང་དབྱེར་མེད་པའི་གཏུམ་མིག་མ་ཡིན་པ་ཀང་ཀ་ལ་དང་དབྱེར་མེད་པའི། དེ་འོད་ལྡན་མ་དང་དབྱེར་མེད་པའི་ཀང་ཀ་ལ་ཡིན་པ། ཧ་ད་དེ་ནས་དཔའ་བོ་ཉེར་བཞི་དང་དབྱེར་མེད་པའི་དཔའ་མོ་ཉེར་བཞི་པོ་ཡིན་པ་ལ། རྣམ་པ་རྡོ་རྗེ་རྣལ་འབྱོར་མ་ཤ་སྟག་བྱས་སྒོམ་འདི་པོ་ཡོད་རེད། རྣལ་འབྱོར་མ་ཤ་སྟག་བྱས་ཆུ་ཤུ་ཤུ་ཞིག་གིས་པའི་རྣལ་འབྱོར་མ་ཤ་སྟག་ཁ་གདངས་ཐེངས་བྱས་འདུག་གསུངས། ད་ཧཱུྃ་ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་ཟེར་སྒོ་བརྒྱད་ཀྱི་རྩ་རེད་སྒོ་བརྒྱད་དེ་ལ། སྒོ་མཚམས་བརྒྱད་རེད་སྒོ་བཞི་པོ་དེ། ཁ་ཡི་སྒོ། ལྟེ་བའི་བུ་ག་བཅས། ཤང། འདི་རེད། མཚན་མའི་སྒོ་དང། རྟགས་ཀྱི་སྒོ་དང་བཤང་ལམ་གྱི་སྒོ་བཞི་རེད། མཚམས་བཞི་ཟེར་ཡག་དེ། སྨིན་མཚམས། རྣ་བ་གཉིས། མིག་གཉིས། སྣ་བུག་གཉིས་བཅས། ཨོ་དེ། བརྒྱད་པོ་དེ་ནས་རྩ་ཆུང་ཆུང་རེ་རེ་མར་ཡོང་ནས་ཧཱུྃ་ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་ཟེར་ཡག་གི། བརྒྱད་པོ་དེ་ལ་ཚུར་བསྟིམས་ནས། ཨོ་རེད་ཧུང་གཅིག་ཡ་ཕྱིན་ཚར་རེད། ཨོ་དེ་ལ་བརྟེན་ནས་དེ་ཡོངས་སུ་གྱུར་པ་ལས་ཁྭ་གདོང་མ་འུག་གདོང་མ་ཁྱི་གདོང་མ་ཕག་གདོང་མ་གཤིན་རྗེ་ཕོ་ཉ་མ་གཤིན་རྗེ་འཇོམས་མ་བྱས་ནས་སྒོ་མཚམས་མ་བརྒྱད་ལ་གྱུར། ཁྭ་གདོང་མ་འུག་གདོང་མ་ཁྱི་ད་པའི།

རང་གི་རྩ་ཁམས་ཀྱི་ངོ་བོ་སྒྲུབ་གཞི་བྱས་ནས་རྩ་ཁམས་དེ་ཡོངས་སུ་གྱུར་པ་ལས་ཧད་ན་ལྷ་ལ་གྱུར་སོང་བསམ་དགོས་རེད་དེ་མ་བྱས་ན་ལུས་དཀྱིལ་རེད་བ་མ་རེད། རྩ་ཁམས་རྩ་དང་ཁམས། རྩ་དང། རྩ་ཁམས་ངོ་བོ་དབྱེར་མེད་ཀྱི་བས། ཁམས་དང་དབྱེར་མེད་པའི་རྩ། རྩ་ཁམས་གཉིས་པོ་དེ་ཡི་གེ་དང་དབྱེར་མེད་ཀྱི་ཡི་གེ་ལ་ཐིམ་དེ་ཡོངས་སུ་གྱུར་པ་ལས་ལྷ་ལ་གྱུར་སོང་བསམ་པ་བྱས་སྒྲུབ་གཞི་བྱས་ཏེ་རང་གི་རྩ་ཁམས་རྣམ་པར་དག་པ་ཡིན་བསམ་པ་བྱས། དེ་ག་ནང་བཞིན་འཁོར་ལོ་སྡོམ་པའི་ལྷ་དངོས་དེ་ཡིན་བསམ་པ་བྱས། ད་ལུས་དཀྱིལ་དེ་དེ་རེད། མོ་ཡང། ལྷ་སྒོམ་དུས་རང་གི་སེམས་དང་ལྷ་ཉིད་ངོ་བོ་དབྱེར་མེད་སྟོན་པའི་ཡོངས་གྲགས་རེད་དེ། བླ་མ་དེ་ལས་འགྲོ་གི་ཡོད་རེད། བླ་མ་ཡི་དམ་རང་སེམས་གསུམ་དེ་དབྱེར་མེད་བྱེད་པར་ག་འགྲོ་འགྲོ་ལ། ལྷ་སྒོམ་དུས་ལྷ་རྫོགས་མཛད་ཅིག་ལ་མ་བསྒོམས་ནས་བླ་མ་རང་སེམས་ཡི་དམ་རང་སེམས་གསུམ་དབྱེར་མེད་བྱེད་བླ་མ་ལས་ལོགས་སུ་ལྷ་ཡོད་མ་རེད་ལྷ་ལས་ལོགས་སུ་བླ་མ་སྒོམ་རྒྱུ་ཡོད་མ་རེད།

བུདྡྷ་ཌཱ་ཀི་ནཱི་བྱས་ལ་གཉིས་ལོག་བྱས་ནས། ལོག་སྟངས་ཅིག་པར་ལ་ཅིག་བརྐོས་ཤིག་བྱེད་མཁན་བྱུང་བ་རེད་དེ་དེ་སྔ་བྱུང་སོང། དེ་རེད་དེ་མི་འདུག་མ་རེད་པའི་རྒྱུ་མཚན་དང་ཁུངས་དང་ལུང་བྱས་ནས་དཔེ་ཞེ་དྲག་གསུང་གི་ཡོད་རེད། ད་རེས་ད་ནི་བང་སྒྲིག་རྒྱུ་རེད་ཨོཾ་ཨོཾ་ཨོཾ་སརྦ་བུདྡྷ་ཌཱ་ཀི་ནཱི་འཁྲུལ་གང་འདོད་འདི་ཟིན་ཏུ་རེད་ད་ཕར་ཚུར་ལ་ངེས་སྟོན་ཞུ་རྩིས་རེད། ཡིན་པའི་རྒྱུ་མཚན་དེ་ལ། ཕཊ་ཕཊ་ཕཊ་ཀྱི་ཕཊ་འདི་རེད།

ཡིག་གཅིག་ལོག་ཡིན་མ་རེད་བ། གཉིས་ལོག་ཡིན་ན་ཧཱ་དང་སྭཱ་གཉིས་སྒྲིལ་དགོས་ཏེ། ཧཱ་སྭཱ་བྱེད་དགོས་ཏེ། ཧཱ་དེ་མཐའ་ལ་དེ་སྭཱ་དེ་ཆང་སླེབས་འོང་ཙང་སྭཱ་དེ་ཨོཾ་འཁྲིས་སླེབས་དགོས་རེད་བ། ཨོ་དེ་མ་རེད། ཁུངས་ཤིག་དེ་བྱེད་དགོས་རེད་བ་རེད། ད་དེ་འདྲ་བྱས་ནས་ཡ། དེ་ཚོ་ལོག་སྟངས་མ་དཔེ་ལྟ་ས་ཡོད་རེད། ད་ག་བང་སྒྲིག་ལོག་ཤ་འགྲིག་གི་ཡོད་རེད་ཡ། ཡིག་དེ། ཡིག་དེ་རག་ལ་བཅུག་ན་དག་པོ་ཡག་པོ་ཨ་ཡོང་ད། ཡིད་ལ་ཨ་ཤར་ད།

ཉི་མ། ཉི་མ་བཅུ་གཉིས་ཟེར་ཡ་དེ་རེད་ཉི་མ། ཉི་མ་ཁྱིམ་བཅུ་གཉིས་ལ་ལོངས་སྤྱོད་པ་ཡིན་ཙང་ཁྱིམ་བཅུ་གཉིས་རེད་ཁྱིམ་བཅུ་གཉིས་དེ་ག་རེད་ཟེར་ན། ད་ལེའུ་ཐོ་གང་ག་ལོག་གི་ལག་པ་འཆང་བསྡད་ཡོད་ཙང་ཁྱིམ་བཅུ་གཉིས་ཧ་གོ་གི་རེད་ལེའུ་ཐོ་མགོ་ལ་ཡོད་རེད་ཁྲམ་བྱ་འདི་དང་བཅུག་བཞག་ཡོད་རེད་བང་སྒྲིག་བྲིས་བཞག་ཡོད་རེད་གཞུ་དང་ཆུ་སྲིན་བུམ་པ་དགུན། དགུན་ཁ་ཁྱིམ་གསུམ་བཅས། ཉ་ཁྱིམ་ལུག་ཁྱིམ་གླང་ཁྱིམ་དཔྱིད། སེང་གེ་ཀརྐཊ། བུ་མོ་སྲང་དང་སྡིག་ཁྱིམ་སྟོན། སེང་གེ་ཀརྐཊ། བར་ས། ད་ང་ཡང་འགྲོ་གི་མི་འདུག། ཨོ་ད་སེང་གེ་ཡི་ཀརྐཊ། ཨོ་དེ་འདྲ་ཅིག་ཀརྐཊ་ཟེར་ཡ་སེང་གེའི་ཁྱིམ་ཟེར་ཡ་ཁྱིམ་བཅུ་གཉིས་ཡོད་རེད། ཁྱིམ་བཅུ་གཉིས་ཡོད་ཡ་དེ་རི་རབ་ཀྱི་ཕྱོགས་བཅུ་གཉིས་ལ་བ་གཟུགས་བརྙན་ཡོད་བྱས་པ་རེད། ཨོ་དེ་དང་དེ་ལ་ཉི་མ་གི་ཕྱོགས་རེ་རེ་ལ་ཟླ་བ་རེ་འགོར་གི་ཡོད་རེད། ཉི་མ་ཁོ་རང་རང་འགྲོས་རྒྱག་བཅུག་གི་ཡིན་ན་ལོ་གཅིག་ལ་སྐོར་གཅིག་འཁོར་གི་ཡོད་རེད། རང་འགྲོས་ཚུར་དུ་སྐོར་བ་བྱེད་ཀྱི་ཡོད་དེ་རླུང་འགྲོས་ཀྱིས་ཕར་འཁོར་གི་ཡོད་རེད།

ད་ཁ་ཊྭཱཾ་ག་གི་མཚོན་དོན་དེ་ཧ་ཅང་རྒྱ་ཆེན་པོ་རེད། གཏོགས་ཀྱི་ཆེ་འགོ་ཚུལ་ཡོད་རེད། ཁ་ཊྭཱཾ་ག་དེ་ལ་གཏོགས་དེ་མི་འདྲ་ཡོད་རེད། ཁ་ཊྭཱཾ་ག་གི་ཡུ་བ་དཀར་པོ་ཟུར་བརྒྱད་རེད། མས་ཀྱི་རྩེ་དེ་ལ་རྡོ་རྗེ། རྡོ་རྗེ་གི་གདན་གྱི་པད་མ་ཡོད་རེད། རྡོ་རྗེ་རྭ་ལྔ་ཡོད་མ་རེད། རྡོ་རྗེ་རྭ་གཅིག་ལས་ཡོད་མ་རེད། རྩེ་གཅིག། རྡོ་རྗེ་གི་དབུས་མའི་རྭ་དེ་མ་གཏོགས་ཡོད་མ་རེད། སར་བཙུགས་ཡག་ཅིག། དེ་ནི་ཡག་འདུག་ཟེར་ནས་བུང་བའི་འོག་དེ་ལས་དུས་དེ་གང་ལ་བུང་བ་བགྱིས་བ་རེད་བུང་བའི་ཁ་ཏུ་རྡོ་རྗེ་རྒྱ་གྲམ་བགྱིས་བ་རེད་རྡོ་རྗེ་རྒྱ་གྲམ་གང་དེ་མི་འགོ་བའི་གསར་པ་ཅལ་འདྲོགས་ཞིག་མགོ་བོ་བགྱིས་བ་རེད་བས་དྲག་རྒྱ་པར་བརྫི་བུ་འདྲ་བོ་བགྱིས་དེ་གང་དེ་མི་འགོ་བཅད་ནས་དགའ་རོགས་སུང་ཚ་གམ་པ་སྙེབས་སྡོད་མཁན་ཞིག་དམར་བོ་བགྱིས་བ་རེད་དེའི་གང་ལ་མི་འགོ་བས་སྙིང་པ་ཆག་ནས་ཤ་མེད་པ་རུས་པ་དཀར་པོ་ཐུག་ཁང་དཀར་པོ་བགྱིས་བ་རེད་གང་ལོན་སྙེད་སོང་བྱས་དེའི་ཐོག་ལ་རྡོ་རྗེ་དཀར་པོ་རྩི་ལྔ་པ། རྡོ་རྗེ་སྔོན་པོ་རྩིག་སྔགས་པ་ཡིན་གྱི་རེད། རྡོ་རྗེ་རྩིག་སྔགས་ཁྱེད། ཨ་སྟག་ཁ་གྲངས་ཀ་ཡི་འབྲུ་ཐང་དེ་རེད། ད་ནང་ཆོས་པའི་ཁ་གྲངས་ཀ་དེ་ལ། བུངས། རྡོ་རྗེ་རྒྱ་གྲངས་ནི་ཐོན་ཁུངས་ཡིན་ན་བུངས་པའི། འོ། འདག་གི་ཡོག་ཡིན་ན། འདྲ་མོར་གྱིས་བཏགས། འདྲ་མོ་རུ་དེ་སྐད། སྐད་ཅིང་གི་ཅིའི་དེ་ནི་བ་དྲིལ་བུ་གྱིས་བཏགས། དྲིལ་བུ་གི་ཅི་ལེགས་ཀྱི་རྩེ་དེ་ནི་མ་ཕན་ཆུང་ཆུང་གྱིས་བཏགས། འོ་དེ་རེད། འདྲ་མོ་རུ་ལ་དྲིལ་བུ་དང་ཕན་ཚུན་གསུམ་པ་བཤང་གཅི་མ་དང་བ། འཁོར་ལོ་བདེ་མཆོག་གི། དེ་ལ་ཌ་མ་རུ་དང་དྲིལ་བུ་འཕན་རྩེ་གསུམ་པ་ཡོད་མ་རེད། དར་དཔྱངས་གཅིག་བཏགས་བྱས་ཁ་བཏགས་རེད། ཁ་ཊྭཱཾ་གི་ཡ། སྐུ་ལ་མཚོན་ན་ནི་ཡ་འཁོར་ལོ་སྡོམ་པའི་སྐུ་ཡོངས་རྫོགས་མཚོན་གྱི་རེད། གཞལ་ཡས་ཁང་ལྷ་དང་བཅས་པ་ལ་མཚོན་གྱི་རེད། གཞལ་ཡས་ཁང་གཅིག་གི་ཡིན་ནམ་རྡོ་རྗེ་རྩེ་གཅིག་གི་ཆོས་ཐམས་ཅད་རོ་གཅིག། གཞལ་ཡས་ཁང་རྟེན་དང་བརྟེན་པ་བཅས་པ་ཐམས་ཅད་བདེ་བ་ཆེན་པོའི་རང་བཞིན་གྱི་རོ་གཅིག་ཏུ།

རྩིབས་བརྒྱད་ཀྱི་མཐའ་ལ། མུ་ཁྱུད་དེ་བྱས་མུ་ཁྱུད་ཀྱིས་ཚུར་བསྡམས། མུ་ཁྱུད་ཀྱི་མཐར་ཕར་རྩིབས་དེ་ཕར་ཐོན། ད་ཐོད་སྐམ་རེ་རེ་མུ་ཁྱུད་རེ་རེ་མགོ་ལ་བསྐོན། ཐོད་སྐམ་མུ་ཁྱུད་ནས་རྩིབས་རེ་རེ་མགོ་ལ་བསྐོན། མུ་ཁྱུད་བཙགས་ཏེ་རྒྱབ་ལོགས་ཀྱི་རྩིབས་གསུམ་དེ་སྟོང་པ་བཞག། ཐོད་སྐམ་མར་ཟག་མི་འགྲོ་ཡག་གི་ཐོད་སྐམ་གི། ཨ་མཆོག་འཁྲིས་དེ་ནས་ཨི་ཁུང་སྟོད་སྨད་གཉིས་ཡོད་རེད་ཨི་ཁུང་དེའི་ནང་ལ་རྡོ་རྗེ་ནག་པོའི་ཕྲེང་བ་རེ་རེ་བརྒྱུས་ནས་དེས་ཚུར་བསྡམས་བཞག་ཕྲེང་བ་དེ་གི་ཐོད་སྐམ་ཚུགས་ཅིང།

ད་དེའི་མཚོན་དོན་དེ་ཕ་རོལ་ཕྱིན་པ་ལྔ་ག་མཚོན་རེད། ཐལ་ཆེན་ཡོད་ན་ཐལ་ཆེན་ཤེས་རབ་ཀྱི་ཕ་རོལ་ཕྱིན་པ་ཟེར་བ་རེད། ཡུམ་ལ་ཐལ་ཆེན་ཡོད་མ་རེད། ཐལ་ཆེན་བདེ་མཆོག་ལ་ཡོད་རེད། ཐལ་ཆེན་ཐོག་འདྲ་གི་མ་རེད། འཁོར་ལོ་སྡོམ་པའི་ཐལ་ཆེན་དེ་དུར་ཁྲོད་ཁག་ལ་མི་རོའི་རུས་ཁོག་མེ་སྲེག་བཏང་ནས་རུས་ཁོག་སྔོན་པོ་ཡོད་པ་དང་མེ་སྲེག་བཏང་ཚར་བའི་རུས་ཁོག་སྔོན་པོ་དེ་རྩམ་པ་འདྲ་བོ་ཞིབ་ཞིབ་བཟོས་ནས་དེ་སྐུ་ལ་བྱུགས་བཞག་པ་རེད། འཇིགས་བྱེད་ཀྱི་ཐལ་ཆེན་དེ།

ད་ཕྱག་རྒྱ་དྲུག་ཕྱག་རྒྱ་ལྔ། རུས་པའི་རྒྱན་དྲུག་ཟེར་ཡ་འདུག། རིན་པོ་ཆེའི་རྒྱན་བརྒྱད་ཟེར་ཡ་འདུག། དེ་ཚོ་ངོ་ཤེས་དགོས་རེད་གང་ག་ལོ་ཅིག་ཤེས་དགོས་ཡོང། གཅིག་ཡ་ང་ལ་མི་དགོས་གཉིས་ཡ་ང་ལ་མི་དགོས། ཁྱོད་ལ་དགོས་ཡ་ག་རེ་ཡིན་པ་ཟེར་ན། ཨ་ནི། རྡོག་པོ་གཉིས་མ་གཏོགས་མི་དགོས་ཟེར་འགྲོ་དེ་འདྲ་བྱེད་རྒྱུ་ཡོད་མ་རེད། གང་ག་ཤེས་དགོས་དེ་ཡ་ངས་ཤེས་དགོས་དེ་ཡ་ཤེས་དགོས་ཟེར་ཡ་ཅིག་དགོས་རེད། ད་ལྟ་འདི་དབང་བསྐུར་ཇི་ལྟར་བྱེད་ཀྱི་ཡིན་ན་ནི། འདི་རེད། དབུ་རྒྱན་ད་ལྟ་མུ་འགོག་བྱེད། མི་མ་བྱེད་ནི་དབུ་རྒྱན། ནང་ན་ཧེ་རུ་ཀ་ཡུམ་གྱི་དབུ་རྒྱན་དེ་ད་ལྟ་ནི་རིགས་བདག་རང་ཆས་སུ་བསམ་བློ་གཏོང། ད་འདི་སོང་ཡང། ད་ལུས་སྤྱིའི་གོ་ཆ་ཡང། ཨ་ལི་སྔོན་ལ་གོ་ཆ་བགོ་དགོས་རུང་བ། ད་གོ་ཆ་ནི་ཞུ་དག་ཤེས་དགོས་མེད་པ། ད་པ་རི་ཤི་བྱས་འདིར། དཔའ་བོ་གཡུལ་དུ་འཇུག་པའི་སྒང་ལ། གོ་བགོ་མི་འདུག་གོ་ཁྲབ་ཅི་ལ་གོན་ནི་པ། རང་སྲུང་བ་ལ་ཁྲབ་རུབ་དེ་འདྲ་གོན་གཞན་འཇོམས་པ་ལ་མཚོན་ཆ་འདྲ་ཁྱེར། མ་བྱས་པ་ད་ག་ཚོད་དོན་འགྲོ་ན་བུ་གཟུགས་ཡོད་མ་རེད།

ཁྱེད་ཀྱིས་མ་གནང་ལྷ་གནང། དམ་ཚིག་རྡོ་རྗེ་རྣམས་ཡང་རྣམ་པར་གྱུར་ཕེབས་ཟེར་བ་ཡིན་མི་འདྲ། དེ་ཡིན་ཙང་ཨ་ལི་སྔོན་ལ་ཕོ་ཉ་གསུམ་ཟེར་བ་དེ་རེད། སྔོན་ལ་ཕོ་ཉ་གསུམ་ཟེར་བ་རེད། ཡང་ཡོལ་བཀའ་རྣམས་ལ་སྔོན་ལ་གོ་ཆ་བགོས་པ་རེད། ད་ཕོ་ཉ་གསུམ་ཟེར་བ་ཡིན་ན་དཔའ་བོ་དཔའ་མོ་བྱིན་གྱིས་བརླབས་པ་དེ་ལ།

ཨི་ཡ་ཨོ་རི་ར་ཨོ་ལི་ལ་ཨོ། ཨོ་དང་ཨོ་ལ་ཨོའོ། ཨོ་ཨོ་ར་ཨོ་ལི་ར་ཨོ། ལི་ལ་ཨོ། དེ་འདྲ་བྱས་དུས་ཨི་ཨུ་རི་ལི་བཞི་ལ་འགྱུར་བ་རེད། བཞི་པོ་དེ་ཨི་ཡ་ཨོ་རི་ར་ཨོ་ལི་ལ་ཨོ་ཨེ་དང་ཨོ་ལ་ཨོའོ་ཟེར་ཡག་གི་འགྱུར་ཡག་གི་སྒྲ་རིག་པའི་འགྱུར་སྟངས་ཀྱི་དེའོ་རེ་བ་སངས་ཏེ་འགྱུར་མཁན་གྱི་ཅིག་དེ་ཡིན་ཙང་ཨི་ཡ་ཨོ་ཟེར་དུས་ཡ་བྱས།

ཅི་བྱས་ནས་ཡོད། ད་རྩ་དང་ཁམས་ཚོའི་མིང་དེ་ཡིན་གཅིག་མིན་གཅིག་ཤེས་པར་བྱུང་ན། སྙིང་གར་ཟླ་བའི་དཀྱིལ་འཁོར་གྱི་དབུས་སུ། དཀྱིལ་ལ་བཾ་ཡིག་བཅས་མཐའ་ལས་ཡོངས་སུ་མི་གཡོ་བར་བཾ་ཡིག་དེ་ལ་ཡ།

ད་དེ་གོང་རྩ་འདབ་བརྟག་ཡ་དེ་ལ་ཤར་གྱི་སུམ་སྐོར་མ་ལྷོ་ཡི་འདོད་མ་ནུབ་ཀྱི་ཁྱིམ་མ་དང་བྱང་གི་གཏུམ་མོ་བཞི་བཅས། དེ་གོང་ལ་ཕ་རྩ་འདབ་རེ་རེ་བརྟག་འོང་དུས་འབྱུང་བཞི་རྩ་དེར་ཨ་ལས་ཏེ་བཞི་མ་ལ་མུ་གོ་ཁྱད་བསད་པའི་རྩ་བཞི་པོ་དེ་ལ། རྩ་དེ་ལས་རང་འདྲ་གཉིས་པ་རེ་རེ་རེ་རེ་ཚུར་བཾ་ཡིག་དེ་ལ་ཐིམ། ལྟེ་བའི་དམར་ཆ། འདིར་བཾ་ཡིག་དེ་ལ་ཐིམ་པའི་རྐྱེན་བཾ་ཡིག་དེ་བགོ་བཤའ་བཞི་ལ་ཐེག། ཡེ། དེ་ཡ་ར་ལ་ཝ་ཡི་གེ་བཞི་ལ་གྱུར། དབུས་སུ་ཐིག་ལེ་ནཱ་ད་དང་བཅས་ཐིག་ལེ་ནཱ་ད་དེ་ལ། དམར་ཆ་དཀར་ཆ་གཉིས་ཡར་ཐིམ། དཀར་དམར་གཉིས་དེ་ཐིམ། ཨ་ད་དེ་བཅས་འབྲུག་བཞི་དེ་བྱས། ད་འབྲུག་ནི་དེ་བཅུ་བོ་གོ། ས་ཆ་གཅིག་ཡིན་ནི་སྙིང་གའི་རྩ་འཁོར་ཡོད་ས་དེ། གནས་ཀྱི་བྱང་ཆུབ་ཡིན་བསམ་པ་བྱེད། རྒྱ་གར་རྡོ་རྗེ་གདན་ཡིན་བསམ་པར་བྱེད་ཀྱི་ཡོད་རེད། གནས་བྱང་ཆུབ་དེ། སྤྲུལ་སྐུའི་གནས་བྱང་ཆུབ། གཞན་པ་ཚོ་ལ་པུ་ལི་ར་མ་ལ་ཡ་ལ་སོགས་གནས་སོ་སོ་སོ་སོ་ཡིན་པའི་མོས་པ་བྱེད་དགོས་རེད་དང། ད་ལྟ་བ་ནང་བཞིན་བྱེད་ཡོང་དུས། སྐྲ་མཚམས། པུ་ལི་ར་མ་ལ་ཡ་བཅས་སྤྱི་གཙུག་ཛཱ་ལན་དྷ་ར་བཅས་རྣ་བ་གཡས་པ་ཨོ་ཌི་ཡཱ་ན་བཅས་ལྟག་པ་ཨར་བུ་ཏ་བཅས་རྣ་བ་གཡོན་པ་གོ་དཱ་བ་རི་བཅས་སྨིན་མཚམས་རཱ་མེ་ཤྭ་རི་བཅས་མིག་གཉིས་དེ་བཱི་ཀོ་ཊི་བཅས། དེ་ཚོ་ཡུལ་སོ་སོའི་མིང་རེད། དེ་བཱི་ཀོ་ཊི་དེ་བཱི་ཀོ་ཊི། དེ་བཱི་ཀོ་ཊི་ལྷ་ཡི་ཁྱིམ་ཟེར་གི་ཡོད་རེད་ཀོ་ཊི་ཟེར་ཡང་ཁྱིམ་གྱི་མིང་ཡིན་མིན་འདྲ། འདི་བ་ཁོམ་པ་ལ་གཟིགས་འདུག་བ།

སུ་ཝརྞ་དྭཱི་པ། བྱིན་པ་གཉིས་སུ་ཝརྞ་དྭཱི་པ། སོར་མོ་བཅུ་དྲུག་ན་ག་ར། ན་ག་ར་ཟེར་རྒྱ་གར་གྱི་ན་ག་ར་ཡི་གེ་ཐོག་མར་བྱུང་ས་དེ་རེད། སུ་ཝརྞ་དྭཱི་པ། ན་ག་ར་བཅས། བོལ་གོང་གཉིས་སིན་དྷུ་ར། མཐེ་བོ་བཞི་མ་རུ། པུས་མོ་གཉིས་ཀུ་ལུ་ཏཱ། ང་ཚོ་ཀུ་ལུ་ཏཱ་ཆུ་ཚན་གྱི་ས་བི་ཤང་རི་འགོ་ལ་ཡོད་རེད་ང་ན་ནིང་འགྲོ་ཐུབ་མ་སོང། ང་མ་འགྲོ་ཐུབ་པས་ཕངས་སོང་སྟེ། རོགས་པ་ཚོ་འགྲོ་མར་ལོག་ཡོང་དོན་ཞིག་ནི་ང་ཤེས་འདི་བྱས་མ་བྱུང། དང་པོ་ཉིན་མོ་དྲ་ཐག་སེར་མོར་སྐྱོར་སྐོར་རེད་ཟེར་ཁ་ཅིག་ཁུ་སིམ་ངང་འགྲོ་སྐོར་སློང་བཞག།

དེ་ནས་སྙིང་གའི་ཕྱོགས་བཞིའི་རྩ་བཞི་པོ་དེ་ལ་ཐིམ་ནས་དབུས་ཀྱི་དྷཱུ་ཏི་ལ་ཐིམ་དགོས་རེད་དེ་ཕོ་ཉ་རབ་རེད། ཕོ་ཉ་ཕོ་ཉ་ཟེར་དུས་སྐད་གཏོང་མཁན་ཟེར་གི་རེད་མི་བང་ཆེན་ཟེར་གི་རེད། བང་ཆེན་ཟེར་ཡག་དེ་ལུས་དཀྱིལ་སྒོམ་པ་ལ་བརྟེན་ནས་བདེ་བ་ཆེན་པོའི་ཡེ་ཤེས་མགྱོགས་པོ་ཤོག་ཟེར་བྱས་ནས། བདེ་བ་ཆེན་པོའི་ཡེ་ཤེས་སྐད་གཏོང་མཁན་གྱི་ཕོ་ཉ་རེད། དེ་འདྲ་ཡིན་ཙང་ཕོ་ཉ་རབ་འབྲིང་ཐ་གསུམ་ནང་གི་ཕོ་ཉ་རབ་འབྲིང་ཐ་གསུམ། འོ་ད། ལུས་དཀྱིལ་དེ་ལ་བཞག་རེད་འདི་རྩ་དེ་རེད་རྩ་དེ་ཚོ་ལ་བཞག་དགོས་རེད།